དེང་སྐབས་འབྲུག་ཡུལ་གྱི་ས་གནས་གང་དུ་བསྐྱོད་ཀྱང་མི་དམངས་ཀྱི་ཁྲོད་ལ་སྐད་ཆ་མང་ཤོས་དེ་ནི་རང་རང་སོ་སོའི་འོས་ཤོག་དེ་རྟ་ལ་བླུག་གམ་ཡང་ན་གླང་ཆེན་ལ་བླུག་ཅེས་པ་དེ་ཆགས་ཡོད་པ་རེད། དེ་ཡང་ལོ་རྗེས་མའི་སྤྱི་ཟླ་དང་པོའི་ཚེས་དགུའི་ཉིན་འབྲུག་ཡུལ་གྱི་ནང་ལ་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱ་གཏན་ཡིན་པ་དེའི་སྐབས་སུ་མཐའ་མའི་འགྲན་བསྡུར་དེ་ནི་སྲིད་དོན་ཚོགས་པ་གཉིས་ཏེ། མཚོན་རྟགས་རྟ་ཅན་གྱི་མི་དམངས་དམངས་གཙོ་ཚོགས་པ་དང། མཚོན་རྟགས་གླང་ཆེན་ཅན་འབྲུག་རྟེན་འབྲེལ་ཚོགས་པ་གཉིས་ཀྱི་དབར་ལ་གདམ་ག་བྱེད་ཡག་ཆགས་ཡོད་པ་དང། ཕྱོགས་མཚུངས་ད་ལྟའི་སྐབས་འདིར་སྲིད་དོན་ཚོགས་པ་དེ་གཉིས་ཀྱི་འོས་མི་དང་འོས་བསྡུའི་རྒྱབ་སྐྱོར་མི་སྣས་ཧ་ཅང་བྲེལ་འཚུབ་ཀྱི་ངང་ལ་གྲོང་གསེབ་ཁག་དང་སྤྱི་ཚོགས་ཀྱི་འདུས་སྡེ་ཁག་ཏུ། ཆེད་བསྐྱོད་བྱས་ཏེ་འོས་བསྡུའི་དྲིལ་བསྒྲགས་རྒྱ་གང་ཆེ་ཚ་ཚ་འུར་འུར་ངང་བྱེད་ཀྱི་ཡོད་འདུག་པས། གསར་ཤོག་ཀུན་གསལ་གྱིས་དྲ་ཐོག་སྤེལ་བའི་གནས་ཚུལ་ལ་ལྟར་ན། འབྲུག་ཡུལ་གྱི་མི་མང་ཁྲོད་དུ་འོས་བསྡུའི་དྲིལ་བསྒྲགས་པ་ཚོས་གཏམ་བཤད་བྱས་པ་མང་པོ་ཞིག་ནི་འོས་ཤོག་ཐོབ་རྗེས་ཀྱི་ཁས་ལེན་ལས་དོན་དངོས་སུ་ལག་ལེན་ངོ་མའི་ཐོག་ནས་མི་མང་གི་བདེ་སྡུག་སེལ་རྒྱུ་ཁག་པོ་ཡིན་བསམ་པའི་བསམ་བློ་བཅངས་མཁན་ཡོད་འདུག། དེ་ཡང་མང་ཚོགས་ལ་འོས་བསྡུའི་དྲིལ་བསྒྲགས་ཀྱི་སྐབས་སུ་ཁོ་ཚོར་བ་ཕྱུགས་དང་གློག་ཤུགས་ཀྱིས་བཀོལ་བའི་ཞིང་ཁ་རྨོད་བྱེད་ཀྱི་འཕྲུལ་འཁོར་དང་གཞན་ཡང་ཆུ་གློག་གི་རླངས་འཁོར་སོགས་ཇེ་མང་མཁོ་སྤྲོད་ཐུབ་པ་བྱ་རྒྱུ་ཡིན་ཞེས་དང། དེ་བཞིན་ལས་མེད་གཞོན་སྐྱེས་ལ་ལས་རིགས་བསྐྲུན་རྒྱུ་དང་འགྲོ་ལམ་ཡག་ཏུ་གཏོང་རྒྱུ་དང། འཐུང་ཆུ་མཁོ་འདོན་བྱ་རྒྱུ་སོགས་ཀྱི་ཁས་ལེན་ཤུགས་ཆེ་བྱས་དང་བྱེད་མུས་ཀྱི་ཐོག་ལ། ད་ལོའི་འོས་བསྡུའི་དྲིལ་བསྒྲགས་ནང་དེ་སྔ་དང་མི་འདྲ་བའི་ཁས་ལེན་དཔེར་ན་མི་སྣ་རྒན་གྲས་ཚོའི་བདེ་དོན་ལ་ལྟ་རྟོག་བྱ་རྒྱུ་དང་བུ་ཕྲུག་མང་པོ་སྐྱེད་སྲིང་བྱེད་མཁན་ཁྱིམ་ཚང་ལ་བྱ་དགའ་སོགས་ཀྱི་ཐོག་ནས་ལྟ་རྟོག་བྱེད་བའི་ཁས་ལེན་བྱེད་བཞིན་ཡོད་འདུག། འབྲུག་ཡུལ་གྱི་མང་ཚོགས་ཁྲོད་དུ་སྲིད་དོན་མི་སྣས་ཁས་ལེན་མང་ཀྱང་དངོས་འབྲེལ་མི་མང་གི་ཉིན་རེའི་འཚོ་རྟེན་སོགས་ཀྱི་དཀའ་ངལ་ལ་དེ་ཙམ་གྱི་ཁ་ཞེ་གཉིས་མེད་ཀྱི་སྒོ་ནས་དོ་ཁུར་བྱེད་མཁན་ཉུང་ཤས་ཡིན་པའི་བསམ་ཚུལ་བཅངས་ཀྱི་ཡོད་ལུགས་རང་ལོ་དྲུག་ཅུ་རེ་ལྔ་སོན་པ་ནོར་རྒྱས་སྒང་གྲོང་གསེབ་ཀྱི་རྒད་པོ་ཞིག་གིས་གསར་འགོད་པར་བརྗོད་དེ། མི་དམངས་ཚོར་འོས་བསྡུའི་དྲིལ་བསྒྲགས་འདྲ་ཆགས་པོ་བྱེད་མཁན་ལས་མི་དམངས་རང་གིས་མཉམ་ཞུགས་དང་མཉམ་ལས་བྱེད་པའི་གོ་སྐབས་བསྐྲུན་རྒྱུར་ངང་སྒུག་བྱེད་ཀྱི་ཡོད་ལུགས་བརྗོད་འདུག་ལྷག་པར་དུ་འབྲུག་ཡུལ་མི་དམངས་ཀྱི་བརྒྱ་ཆ་མང་ཆེ་བ་ནི་ད་དུང་ཡང་གྲོང་གསེབ་ས་ཁུལ་ཁག་གི་ནང་ལ་སོ་ནམ་ཞིང་ལས་གཉེར་མཁན་ཆགས་ཡོད་སྟབས། འགྲོ་ལམ་སོགས་རྨང་གཞིའི་འཛུགས་སྐྲུན་ཡར་རྒྱས་ཀྱིས་མི་དམངས་དེ་དག་ལ་ཕན་ཐོགས་ཡོང་ངེས་ཡིན་ན་ཡང་ཁོ་ཚོར་ཁ་ཚ་དགོས་གཏུགས་ཀྱི་རི་དྭགས་སེམས་ཅན་དཔེར་ན་སྤྲ་དང་སྤྲེའུ་གླང་ཆེན་དང་རི་ཕག་སོགས་ཀྱིས་སུན་གཙེར་དང་འཇིགས་པ་ལས་སྐྱོབ་པ་བྱེད་ཡག་དེ་ནི་མི་དམངས་དེ་རིགས་ཀྱི་བདེ་དོན་གལ་ཆེན་ཞིག་ཆགས་ཡོད་འདུག་པས། ལས་དོན་དེ་ཚོའི་ཐོག་ལ་མི་རྒྱུ་ཟོག་གསུམ་གང་ཅིའི་མཐུན་རྐྱེན་དེ་ཙམ་མ་ཐོབ་པའི་ཚོར་སྣང་ཡོད་པ་རེད། གང་ལྟར་ད་ལོའི་འབྲུག་ཡུལ་གྱི་རྒྱལ་ཡོངས་འོས་བསྡུའི་སྐབས་སུ་མང་ཚོགས་ཀྱི་རེ་སྒུག་གཙོ་བོ་དེ་ནི་ཚོགས་པ་སུ་འདྲ་ཞིག་གིས་ཡུལ་གྱི་དཔལ་འབྱོར་སླར་གསོ་དང་སྦྲགས་ཡར་རྒྱས་གཏོང་བའི་རྣམ་པ་ཐོན་པ་ཡིན་ཚེ་དེར་འོས་འཕེན་ཤུགས་ཆེ་བར་བྱེད་བའི་བཟོ་ལྟ་ཡོད་པ་རེད། ཡང་འོས་བསྡུ་དེའི་ཐོག་ནས་ཕྱི་འབྲེལ་སྲིད་ཇུས་ཀྱི་ཐད་ལ་འབྲུག་ཡུལ་ནི་རྒྱ་གར་ལ་བློ་ཉེ་བར་འཛིན་རྒྱུ་རང་འཇགས་ཐོག་རྒྱ་ནག་དང་ཡང་ས་མཚམས་ཀྱི་དཀའ་རྙོག་སེལ་ཐབས་བྱེད་དགོས་པ་ཞིག་མཐོང་གི་ཡོད་པ་རེད། དེ་ཡང་འབྲུག་ཡུལ་ནང་ད་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུའི་ཉིན་སྐབས་འདིའི་སྔོན་འགྲོའི་འོས་བསྡུ་བྱས་པའི་འོག་ལ། མི་དམངས་དམངས་གཙོ་ཚོགས་པར་འོས་ཤོག་གི་བརྒྱ་ཆ་བཞི་བཅུ་ཞེ་གཉིས་དང་ཚེག་ལྔ་ཐོབ་པ་དང། འབྲུག་རྟེན་འབྲེལ་ཚོགས་པར་འོས་ཤོག་གི་བརྒྱ་ཆ་བཅུ་དགུ་དང་ཚེག་དྲུག་ཐོབ་སྟེ་ཚོགས་པ་དེ་གཉིས་ཀྱི་བར་ལ་མཐའ་མའི་འགྲན་རྩོད་བྱེད་ཡག་དེ་ཆགས་ཡོད་པ་རེད། ཡང་སྔོན་འགྲོའི་འོས་བསྡུ་རིམ་པ་དེའི་ནང་ལ་གཞུང་འཛིན་འབྲུག་མཉམ་རུབ་ཚོགས་པར་འོས་ཤོག་གི་བརྒྱ་ཆ་བཅུ་གསུམ་དང་ཚེག་གཅིག་ལས་ཐོབ་མེད་པར་བརྟེན་མཐའ་མའི་འོས་བསྡུའི་འགྲན་ཞུགས་ནང་ལ་ཚུད་མེད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།